འདི་དང་མཉམ་དུ་ལི་ཡཱ་ཨ་ནི་མི་དམངས་སུ་གཅིག་གིས་ང་ཚོ་ལི་ཡཱ་གལ་སྲིད་གཅིག་དགག་པ་འདྲ་བོ་གཅིག་བརྒྱབ་སོང་ན་ད་ནི་ཁོ་རང་ཚོའི་ལམ་ལྷོང་འགྲོ་འོང་མར་དག་ལབ་བྱས་པ་ཨ་ནི་ཁོ་རང་ཚོ་དེབ་དེ་ཡད་དེ་བྲིས་ཁོ་ད་ར་དེ་འདྲས་བྱེད་ཁོང་ཚོའི་བཀའ་བཏང་གོ་རེད་ཨ་ནི་བཀའ་བཏང་བྱས་ཨ་ནི་རྩོམ་པ་པོ་དེ་གས་ཆ་ཚང་གཅིག་ཁོ་རང་ཚོ་གི་ལོ་རྒྱུས་དེ་འདུག་སེ་རྩོམ་གོ་རེད་ད་ཁོ་རང་ཚོ་གི་དེབ་དེ་ནང་ལོ་ཡ་རྣམ་ཐར་དེ་ནང་ལོ་ལི་ཡཱ་གཙོ་བོ་གཙོ་བོ་ཁོང་ཚོའི་གི་བརྗོད་གཞི་དང་མ་སོ་ན་ག་རེ་ག་རེ་གང་ལ་ཡ་ཁོང་ཚོས་བཤད་གོ་རེད་ཟེར་ལབ་ན་ཨ་ནི་ཁོ་རང་ཚོའི་གི་ནང་མི་ར་ཨ་ནི་ཁོ་རང་ཚོའི་གི court།

ཤཱ་ཇ་ཧན་ན་མ་འདྲ་བོ་བྱས་ན་ནི་ཤཱ་ཇ་ཧན་ཁོ་རང་གི་རྣམ་ཐར་དེ་ཆགས་དེ་རེད། ཨ་ལམ་གིར་ན་མ་འདྲ་བོ་བྱས་ན་ཨོ་རང་ཟེབ་ཁོ་རང་གི་རྣམ་ཐར་དེ་ཆགས་དེ་རེད་ད་འདུག་སེ་ནི་རེད་བ་སུས་ད་ལྟར་ཨག་བར་ན་མ་བྱས་ཤཱ་ཇ་ཧན་ན་མ་བྱས་ཨ་ལམ་གིར་ན་མ་དེ་གས་ཆ་ཚང་ཟེར་བ་ཨ་ནི་རྒྱལ་པོ་ཁོ་རང་གི་མིང་གི་རེད་བ་བརྒྱུད་ནས་ནི་ཅིག་དེབ་ཀྱི་མིང་དེ་འདུག་སེ་ནི་བཞག་སྲོལ་བྱས་རེད།

ད་ནས་བཟུང་པར་ཤི་ཡ་ནས་ཡིན་པའི་མི་ཅིག་ཨ་ནི་སྐད་དེ་བེད་སྤྱོད་ཆེ་བ་འདྲ་བོ་ཅིག་དཀའ་སྡུག་ཞིག་བཏང་གོ་རེད་ད་ཡིན་ན་ཡི་རྗེས་སུ་ལི་ཡ་ད་ལྟ་པར་ཤི་ཡ་གི་སྐད་དེ་ད་ར་ཇཱི་སི་ཐ་ནི་རེད་མ་ར་ཐི་རེད་ཏཱ་མིལ་མཉམ་དུ་རེད་བ་ཨ་ནི་མང་པོ་ཅིག་འདྲེས་འདྲེས་ཆགས་རེད་འདྲེས་འདྲེས་ཆགས་དུས་སྐབས་ལི་ཡ་ཨ་ནི་རང་བཞིན་གྱི་ད་ལྟ་སྐད་དེ་ཨ་ནི་རྒྱ་གར་གྱི་སྐད་ནང་བཞིན་ཆགས་འགྲོ་ཡ་ཅིག་ཡོད་རེད་བ་ཨ་ནི་རྗེས་སུ་ལི་ཡ་སྐད་ད་ག་རང་གི་ཨ་ནི་སྐད་གསར་པ་ཅིག་ཆགས་རེད་སྐད་གསར་པ་དེའི་མིང་ལི་ཡ་ཨུར་རྡུ་ལབ་དགོས་འདུག་ཨ།

རེད། ཨ་ནི་ཁོ་རང་ཚོ་གི་དེབ་འབྲི་ས་དང་དེབ་བཟོ་ས་རེད། ཨ་ནི་ས་ཆ་དེ་ག་རེད་ཟེར་ན། ཨ་ནི་དེ་འདྲ་དཔེ་མཛོད་ནང་བཞིན་གྱི་ས་ཆ་ཞིག་ཡོད་རེད། འདི་ལ་ཡ་ཀི་ཏབ་ཁ་ན་ལབ་གི་འདུག་རེད། ཨ་ནི་དེ་ལ་ཡ་ཁོ་རང་ཚོ་གི་དེབ་འབྲི་གི་ཡ་རེད་དེབ་རྩོམ་ཡ་རེད། འདི་གས་ཆ་ཚང་ཅིག་ཕ་གི་དེ་ནང་བྱེད་དགོས་རེད། ད་ང་ཚོ་ག་རེ་སྦྱང་ཡ་ཟེར་ན་ཨ་ནི་དེབ་འདི་གས་དེ་བཟོ་དུས་སྐབས་ལ་མི་སུ་སུ་ཕ་གི་ལ་ཡ་འཛུལ་ཞུགས་བྱེད་གི་མེད་དེའི་སྐོར་ལ་ང་ཚོ་སྦྱང་ཡ་བྱེད། ད་དང་པོ་དེ་ལ་ཡ paper maker། ད་ཨ་ནི་ཤོག་གུ་བཟོ་མཁན་རེད། ཁོ་རང་ཚོ་གི་ཤོག་གུ་རེ་རེ་སྒྲིག་བྱས་རེད།